ཨ་མི་རི་ཀའི་རྒྱལ་ས་ཝཱ་ཤིང་ཏོན་ནས་ཨ་རིའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད། གཟའ་པ་སངས་ཉིན་ཨ་མི་རི་ཀ་དང་ཉི་ཧོང་ལྷོ་ཀོ་རི་ཡའི་དབུ་ཁྲིད་གསུམ་གྱིས་ཆེས་མཐོའི་ལྷན་ཚོགས་ཤིག་བསྐོང་ཚོགས་གནང་ཡོད་ཅིང། འདི་ནི་ལོ་རྒྱུས་ཀྱི་དོན་སྙིང་ལྡན་པའི་ལྷན་ཚོགས་ཤིག་ཡིན་པར་མི་ཚོས་ངོས་འཛིན་བྱེད་ཀྱི་འདུག་བྱས་ཙང་དེ་རིང་ང་ཚོའི་དཔྱད་ཞིབ་ལས་རིམ་འདིའི་ནང་ཆེས་མཐོའི་ལྷན་ཚོགས་འདིས་རྒྱ་ནག་ལ་ཤུགས་རྐྱེན་གང་འདྲ་ཞིག་ཐེབས་སྲིད་མིན་སྐོར་ལ་ཡང་གླེང་སློང་ཁག་ཅིག་ཞུ་གི་ཡིན། ད་ཚང་མས་གསར་འགྱུར་ནང་གཟིགས་ཡོད་རེད། གཟའ་པ་སངས་ཉིན་ཁ་དེ་ཨ་མི་རི་ཀའི་སྲིད་འཛིན་བཱའི་ཌེན་གྱིས་ཉི་ཧོང་གི་སྲིད་བློན་ཁི་ཤི་ད་དང་ལྷོ་ཀོ་རི་ཡའི་སྲིད་འཛིན་ཡུང་སོ་ཡུ་གཉིས་རྒྱལ་ས་ཝཱ་ཤིང་ཏོན་གྱི་ཉེ་ཁུལ་ཡོད་པའི་ཨ་མི་རི་ཀའི་སྲིད་འཛིན་རྒྱུན་དུ་ངལ་གསོ་སྐྱོན་གར་ཐད་སའི་ཁེམ་དེ་བིས་ཟེར་མཁན་གྱི་ས་ཅིག་ཡོད་རེད། འདི་ལ་ཡང་གདན་འདྲེན་ཞུས་རྗེས་རྒྱལ་ཁབ་གསུམ་པོའི་ཆེས་མཐོའི་ལྷན་འཛོམས་ཤིག་ཚོགས་པ་རེད། ལྷན་འཛོམས་འདི་ལ་ཡང་རྒྱལ་སྤྱིའི་ཐོག་ལ་དོ་སྣང་བྱེད་མཁན་ཆེན་པོ་ཞེ་པོ་བྱུང་སོང། ཡོང་དགོས་ཡག་རྒྱུ་མཚན་དེ་ནི་ངས་ཅུང་གསལ་པོ་ཞིག་རེད་བསམ་གྱི་འདུག། དཔལ་འབྱོར་ཐོག་ནས་བཤད་ན་རེད་དམག་དོན་ཐོག་ནས་བཤད་ན་རེད་ཡང་རྒྱལ་སྤྱིའི་ས་བབ་ཀྱི་ཆབ་སྲིད་ཐོག་ནས་བཤད་ན་རེད་ལྷན་འཛོམས་འདིའི་ས་ལ་ཡ་གྲོས་མཐུན་བྱས་བཞག་དེ་མ་ཡིན་པའི་ཐུན་མོང་ཐོག་གི་གསལ་བསྒྲགས་སྤེལ་བཞག་དེ་གཉིས་གཉིས་ཆར་གྱིས་མ་འོངས་པའི་རྒྱལ་སྤྱིའི་འབྲེལ་བའི་ནང་ལོགས་ལ་ཡ་ཤུགས་རྐྱེན་རྒྱུན་རིང་པོ་ཅིག་ཐེབས་རྒྱུ་ཡིན་པ་དེ་ནི་མངོན་གསལ་དོད་པ་རེད་འདི་འདྲ་སོང་ཙང་དོ་སྣང་ཆེན་པོ་ཞེ་དྲག་བྱུང་སོང་ཨ་མ་རྩ་ཁོ་རང་ནས་ས་ཆ་དེ་འདམ་ས་བྱས་པ་དེ་རིང་ལྷན་འཛོམས་གནང་ས་ད་ག་ཁོ་རང་ནས་ཡིན་ན་རྒྱལ་ཁབ་དེ་གསུམ་ཆར་ལོགས་ཀའི

ང་གསུམ་ལྟ་བ་ལ་ཡ་ཨ་མི་རི་ཀའི་སྲིད་འཛིན་ཨའི་སིན་ཧ་ཝར་སྐབས་ལ་ཡ་དེ་མིང་འགྱུར་ལྡོག་བཏང་རྗེས་ཡིན་ན་ད་གཟོད་ད་ཁེམ་དེ་བིས་ཅེས་བྱ། ཁེམ་དེ་བིས་ཟེར་མཁན་དེ་ལ་ཡ། ད་ལྟ་བར་དུ། རྒྱལ་སྤྱིའི་ཐོག་གི་ཞི་བདེའི་འདི་གྲོས་མཐུན་གལ་ཆེན་པོ་འདི་ཁ་ཤས་བཞག་མྱོང་ཡོད་རེད། དཔེར་ན་ཆ་བཞག་ན། ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་དགུའི་ལོ་ལ་ཡ་སྐབས་དེའི་ཨི་སི་རེ་ལི་དང་ཨ་རབ་ཀྱི་རྒྱལ་ཁབ་མང་པོ་ཅིག་དམག་འཁྲུག་བརྒྱབ་རྗེས་ད་དམག་ཛ་དྲག་ཆགས་བྱས་བསྡད་པའི་སྐབས་དེ་ཡིན་ན། ཨ་མི་རི་ཀའི་སྲིད་འཛིན་ཁཱར་ཏེར་གྱིས། ཨི་ཇིབ་དང་ཨི་ཟི་རེལ་གྱི་འགོ་ཁྲིད་ཚང་མ་དེ་སྐད་བཏང་རྗེས་ཡིན་ན་ཁེམ་དེ་བིས་ཟེར་མཁན་དེ་ལ་ཡ་རྒྱལ་ཁབ་དེ་གཉིས་བར་དེ་ལ་ཡ་ཞི་བདེའི་ཆིངས་ཡིག་ཐེངས་མ་དང་པོ་དེ་བཞག་རྗེས་ད་ད་གཟོད་དཀྱིལ་ཤར་ཡུལ་གྲུ་ལ་ཡ་ཞི་བདེ་ཟེར་དེ་ཡོང་བ་དེ་ལ་ཡིན་ན་རེད་དེ་དོན་དག་གལ་ཆེན་པོ་ཞེ་དྲག་ཅིག་རེད་ད་ག་ནང་བཞིན་གྱི་ཚོགས་འདུ་གལ་ཆེན་པོ་འདི་ཁ་ཤས་ཅིག་ཕ་གིར་ཁེམ་དེ་བི་ལ་ཚོགས་མྱོང་བ་རེད་བྱས་ཙང་ཁེམ་དེ་བི་ལ་ཡ་དེ་རིང་ལྷོ་ཀོ་རི་ཡ་དང་ཉི་ཧོང་ཨ་མི་རི་ཀའི་སྲིད་འཛིན་ཆེས་མཐོའི་ལྷན་འཛོམས་བྱེད་དགོས་རེད་ཅེས་གོ་བ་ད་ག་ལམ་སང་ད་ཚང་མ་ལོག་གི་ལོ་རྒྱུས་ཐོག་ལ་ཡང་བྱུང་པའི་གནས་ཚུལ་གལ་ཆེན་པོ་འདི་དྲན་གསོ་ལྟར་བྱས་བྱས་ཡིན་ན་དེ་རིང་འདི་གལ་ཆེན་པོ་ཡིན་པ་ཅིག་ལ་ཡང་ངོས་འཛིན་བྱེད་ཡག་ལ་ཡང་བསམ་བློ་འཁོར་ཡག་འདི་ལས་སླ་རུ་ཞེ་པོ་འགྲོ་གི་འདུག་འདི་འདྲ་སོང་ཙང་ད་ཁོ་རང་ནས་ས་ཆ་འདམ་ཡག་ཁོ་རང་ནས་དོན་དག་གལ་ཆེན་པོ་ཡིན་པ་ཅིག་མཚོན་ཡག་གི་ཐབས་ཤེས་བྱས་པ་རེད་བསམ་བསམ་རེད་འདུག་ད་དེ་རིང་གི་ཚོགས་འདུ་འདིའི་སྐོར་དམིགས་འབེན་རེ་བརྗོད་རོགས་ཨ་དམིགས་འབེན་འདི་ཡིན་ན་བྱང་ཀོ་རི་ཡ་འདི་བརྗོད་མི་དགོས་རེད་ཨ་རྒྱ་ནག་ཡིན་པ་འདི་གཏན་འཁེལ་བ་རེད་ད་ཡིན་ན་ཡང་ཚོགས་འདུ་འདི་ཚོགས་པའི་སྐབས་དེ་ཡིན་ན་རེད་ཚོགས་འདུའི་རྗེས་ལ་ཡིན་ན་རེད་སྲིད་འཛིན་བཱའི་ཌེན་གྱིས་ལྷན་འཛོམས་འདི་ཚོགས་ཡག་གི་དམིགས་ཡུལ་འདི་ཡིན་ན་རྒྱ་ནག་དེ་དགྲ་བོ་བཟོ་ཡ་དེ་མེད་ཞེས་བྱས་ཐེངས་གཅིག་གཉིས་ཤིག་གསུངས་སོང། ད་དེ་འདྲ་གསུངས་པ་ཡིན་ནའི་ལས། རྒྱ་ནག་ངོས་ནས་དེ་རིང་ཚོགས་འདུ་དེ་ལ་ཡ་ཞེ་དྲག་གི་ལྟ་ཚུལ་ཤུགས་ཆེན་པོ་འདུག་དཔེར་ན་ཆ་བཞག་ན་རྒྱ་ནག་གི་ཡ་འདི Global Times ཟེར་དེ་དབྱིན་ཇི་ནང་ད་ཁོང་ཚོ་རྒྱ་སྐད་ནང་ལོགས་ལ་ཡ་ཧོན་ཆིའུ་ཧྲི་པའོ་ཟེར་བ་རྒྱ་ནག་གཞུང་གི་དེ་རིང་ག་རེ་ཟེར་གསར་ཤོག་ད་ཕྱི་ལ་ཡ་སྐྱོན་བརྗོད་བྱས་བྱས་ཁྱི་མོ་སི་ནས་ཆགས་ཉེན་ཡོད་ན་མེད་ན་དེ་རེད་ཁོང་ཚོ་དེའི་སྒང་ལ་ཡ་ཡིན་ན་དམིགས་བསལ་མི་གཅིག་གིས་ཡིན་ན་ཆེད་རྩོམ་ཞིག་བྲིས་ཤག་ཆེད་རྩོམ་དེའི་ནང་ལ་ཟེར་ཡ་བྱས་པ་ཡིན་ན་དེ་རིང་གི་ཚོགས་འདུ་འདི་ཨ་ནི་ཨེ་ཤེ་ཡ་ལ་ད་དངོས་སུ། གྲང་དམག་འཁོན་འཛིན་གྱི་དུས་རབས་གསར་པ་ཅིག་སྒོ་ཕྱེ་བ་རེད་ཟེར་ལབ་ན་ཐལ་ཆ་ཆེ་དྲགས་ཡོད་མ་རེད་ཟེར་ཅེས་བྲིས་ཤག་དེ་ནང་བཞིན་ཤིན་ཧྭ་གསར་འགྱུར་ཁང་གིས་ཡང་ཆེད་རྩོམ་ཞིག་བྲིས་བྱས། དེ་རིང་ཚོགས་འདུ་དེ་ལ་ཡང་བསྐྱར་སྐྱོན་བརྗོད་མང་པོ་ཞེ་པོ་ཅིག་བྱས་བྱེད་སྟངས་དེ་ཚོ་ཧ་ལམ་ཅིག་རིག་གནས་གསར་བརྗེའི་སྐབས་གཏོགས་པ་ལ་ཡང་ཨ་རི་བཙན་རྒྱལ་རིང་ལུགས་སྐྱོན་བརྗོད་བྱེད་ཡག་གི་ཚིག་དེ་ཚོ་མང་པོ་ཞེ་པོ་ཅིག་སླར་གསོ་བྱས་བྱས་བེད་སྤྱོད་བཏང་ཤག་སྤྱང་ཀི་ལུག་པགས་གྱོན་མཁན་དང། ཉི་ཧོང་དང་ལྷོ་ཀོ་རི་ཡ་དེ་ཚོ་ཡིན་ན། ཨ་མི་རི་ཀའི་རྒྱུག་ཁྱི་ག་ཚོད་བྱས་ནའི་མ་བྱས་ནའི་ཁོ་ཚོའི་སྣ་ཁུག་རིང་འགྲོ་གི་མ་རེད། སྐྲ་སེར་པོ་ཆགས་མ་རེད་ཟེར་ཡ་གསུམ་དེ། གང་ལྟར་རིག་གནས་གསར་བརྗེ་ནང་དོར་བ་ལ་ཡ་སྐྱོན་བརྗོད་འདི་འདྲ་བྱེད་གི་བ་དེ་འདེགས་སུ་ཐོ་བྱས་ཙང་འདི་ནས་ག་རེ་ཟེར་ན། རྒྱ་ནག་གཞུང་གིས་དེ་རིང་འདི་ལ་དོ་སྣང་ཆེན་པོ་བྱེད་ཀྱི་ཡོད་མ་ཟད་ཡིན་དེ་རིང་འདི་ཚོགས་པ་འདི་ལ་ཡ། དངངས་སྐྲག་ཆེན་པོ་ཞིག་བྱེད་ཀྱི་ཡོད་པ་དེ་ཡིན། མངོན་གསལ་དོད་པོ་ཞེ་པོ་ཅིག་རེད་བཞག། ད་དེ་རིང་གི་ལྷན་འཛོམས་འདི། དོན་སྙིང་ཆེན་པོ་ཡོད་པ་དེ་དེ་བརྗོད་མི་དགོས་པ་རེད་འདི་དང་དུས་མཚུངས་བྱས་ཡང་མི་མང་པོ་གཅིག་གིས་དྲི་བ་བྱེད་ཡག་ཅིག་ག་རེ་འདུག་ཟེར་ན། རྒྱལ་ཁབ་འདི་གསུམ་བར་དུ་ལ་ཡང་འབྲེལ་བ་དམ་ཟབ་དང་མཉམ་ལས་བྱེད་ཡག་གི་འབྲེལ་བ་འདི་འདྲ་ཅིག་ད་ལྟ་བར་དུ་བཙུགས་མ་ཐུབ་པ་ག་རེ་ཟེར་དེ། དེ་ཡིན་ན་ཁོ་རང་དྲི་བ་ཆགས་འགྲོ་འདུག་ག་རེ་ཟེར་ན། ལྷོ་ཀོ་རི་ཡ་དང་ཨ་མི་རི་ཀའི་འབྲེལ་བ་ཞེ་པོ་ཅིག་ཡག་པོ་ཡོད་རེད། ཨ་མི་རི་ཀའི་དམག་དཔུང་སྟོང་ཕྲག་བཞི་བཅུ་ཙམ་ལྷོ་ཀོ་རི་ཡ་ལ་བསྡད་བྱས་ཡིན་ན་རྒྱལ་སྲུང་བྱེད་ཀྱི་ཡོད་རེད། ལྷོ་ཀོ་རི་ཡའི་དཔལ་འབྱོར་གནས་སྟངས་ད་ལྟ་དེ་ག་ཙམ་ཡག་པོ་ཡོང་ཡག་དེ་ཨ་མི་རི་ཀར་བརྟེན་བྱས་བྱུང་རྒྱུ་རེད། དེ་ག་ནང་བཞིན་ཉི་ཧོང་དང་ཨ་མི་རི་ཀའི་འབྲེལ་བ་ད་དེ་བས་བཤད་མ་དགོས་པ་རེད། ཉི་ཧོང་ལ་ཡང་ཨ་མི་རི་ཀའི་དམག་དཔུང་བསྡོམས་ན་དེ་ག་ཙམ་ཡོད་རེད། ཉི་ཧོང་དང་ཨ་མི་རི་ཀའི་བར་དུ་ལ་ཡ་དམག་དོན་གྱི་མཐུན་གྲོགས་ཀྱི་འབྲེལ་བ་ཡོད་རེད། ལྷོ་ཀོ་རི་ཡ་དང་ཉི་ཧོང་ལ་ཡང་ད་རེ་ག་རེ་ཟེར་བྱང་ཀོ་རི་ཡ་གི་འཇིགས་སྐུལ་དེ་ད་ཡང་ནས་ཡང་དུ་ཡོང་གི་རེད་ཨ་རྒྱ་ཆེ་ས་ནས་བཤད་ན་དེ་ལས་སྡུག་ཤོས་དེ། ད་རྒྱ་ནག་དམག་གི་སྟོབས་ཤུགས་དང་དཔལ་འབྱོར་སྟོབས་ཤུགས་ཆེར་འགྲོ་དུས་རྒྱལ་ཁབ་དེ་གཉིས་གཉིས་ཀ་དང་ཨེ་ཤི་ཡའི་ཁྱོན་ཡོངས་ཀྱི་ཞི་བདེ་བརྟན་ལྷིང་ལ་ཡང་དཀའ་ངལ་མང་པོ་ཞེ་པོ་ཅིག་བཟོ་གི་ཡོད་རེད་པ། དེ་འདྲ་སོང་ཙང་པ་དངོས་གནས་བྱས་ན་ཨ་མི་རི་ཀ་དང་ལྷོ་ཀོ་རི་ཡ། ཉི་ཧོང་ཟླ་བ་ཁ་ཤས་གོང་དང་ལོ་ཁ་ཤས་གོང་ནས་དངོས་གནས་བྱས་ན་ལྷན་འཛོམས་འདི་འདྲའི་བྱས་གྲོས་མཐུན་འདི་འདྲའི་བཞག་མཉམ་འབྲེལ་བྱས་བྱེད་དགོས་ཡ་ཅིག་རེད་ད་ཡིན་ནའི་ད་ལྟ་བར་དུ་མ་བྱུང་ཡ་ག་རེ་ཟེར་དེ་མི་མང་པོ་གཅིག་གིས་ག་ཚོད་ནས་བྱེད་དགོས་ཡ་ཅིག་རེད་བཞག་ད་དེ་ཚོ་མ་བྱུང་ཡ་གི་རྒྱུ་མཚན་དེ་ཡིན་ན་རྒྱུ་མཚན་ཆེན་པོ་ཞེ་པོ་ཅིག་མ་རེད

མི་སེར་སྤེལ་ཡུལ་བྱས་བྱས་ཉར་བྱས་བསྡད་པ་རེད། མི་སེར་སྤེལ་ཡུལ་དབང་སྒྱུར་བ་ཡོད་པ་གང་ཡིན་ནའི་དེ་ག་རེད་པ། དབང་སྒྱུར་བྱེད་མཁན་རྒྱལ་ཁབ་དེ་དང་མི་རིགས་འདིས་ད་དབང་སྒྱུར་བྱེད་སའི་ཡུལ་འདི་ལ་ཡ་བཙན་དབང་བྱེད་ཡ་དང་སྡུག་པོ་སྟེར་ཡ་དེ་འདྲ་མང་པོ་ཞེ་པོ་ཅིག་ཡོང་གི་རེད་ཀོ་རི་ཡ་ལའང་དེ་ག་ནང་བཞིན་བྱུང་ཡོད་ཀྱི་རེད་དེ་ག་འདི་དམིགས་བསལ་དམག་ཆེན་གཉིས་པའི་སྐབས་དེ་ཉི་ཧོང་དམག་རྒྱ་བསྐྱེད་ཞེ་པོ་ཅིག་བཏང་དུས་ཉི་ཧོང་དམག་མི་དེ་ཚོས་ཀོ་རི་ཡ་གི་བུད་མེད་དེ་ཚོ་བཙན་དབང་བྱས་བྱས་མཉམ་དུ་ཁྲིད་ཕྱིན་བྱས་ཡིན་ན་བཙན་གཡེམ་བྱེད་ཡ་དེ་འདྲའི་གནས་ཚུལ་མང་པོ་ཞེ་པོ་ཅིག་བྱུང་བ་རེད་འདི་འདྲ་སོང་ཙང། དམག་ཆེན་གཉིས་པ་མཇུག་སྒྲིལ་བྱས་ཀོ་རི་ཡ་རང་བཙན་བྱས་རྗེས་ད་ཀོ་རི་ཡ་ལྷོ་ཀོ་རི་ཡ་དང་བྱང་ཀོ་རི་ཡ་གཉིས་ཆགས་རེད་གཉིས་ཆར་ལ་ཉི་ཧོང་འདི་ཁོ་ཚོའི་དགྲ་རང་བརྩི་བྱས་ཨ་འདི་ག་འདི་དམིགས་བསལ་གྱི་དཀའ་ངལ་ཉེ་དུས་རང་དངོས་སུ་རང་འཕྲད་པའི་དཀའ་ངལ་དེ་ག་རེ་རེད་ཟེར་ན། སྔས་མ་ཉི་ཧོང་གིས་ལྷོ་ཀོ་རི་ཡ་ལ་ཡར་དབང་བསྒྱུར་བྱས་པའི་སྐབས་དེ་ཉི་ཧོང་བཟོ་ཚོང་ལས་ཁང་ད་དེ་རིང་ཁ་སང་སྐད་གྲགས་ཡོད་པའི་ཆེན་པོ་འདི་མང་པོ་ཞིག་ཡིན་ན་འདི་སྐབས་ནས་ཡོན་ཀྱོང་འདི་རེད་ཉི་ཧོང་གི་བཟོ་ཚོང་ལས་ཁང་འདི་ཚོས་ཡིན་ན་ཀོ་རི་ཡ་གི་མི་འདི་བཟོ་པ་འདི་ལ་ཡར་བཙན་དབང་བྱས་བྱས་ད་སྡུག་པོ་ཞེ་དྲག་བྱས་ལས་ཀ་ཞེ་པོ་ཅིག་བསྐུལ་བྱུང། ཨ་ནི་དེས་མ་ཟད་ཡིན་ན་ད་ངས་ད་གིན་ཞུས་པ་ནང་བཞིན་དམག་ཆེན་གཉིས་པའི་སྐབས་ལ་ཡང་བུད་མེད་མང་པོ་ཅིག་ལ་ཡང་བཙན་གཡེམ་བྱེད་ཡག་དང་གནས་ཚུལ་འདི་ཡོད་རེད་པ། ད་དེ་ཚོའི་མི་རང་དང་ཕལ་ཆེར་དང་རྒན་འཁོགས་ལྷག་པ་ཞེ་དྲག་ཉུང་ཉུང་ཡིན་གྱི་དེ་ལས་དེ་ཚོའི་ནང་མི་དང་དེ་ཚོས། ལྷོ་ཀོ་རི་ཡའི་གི་ཁྲིམས་ཁང་ལ་ཡང་ཞུ་གཏུགས་བྱས་རྗེས། ཉི་ཧོང་གི་བཟོ་ཚོང་ལས་ཁང་ད་དུང་ད་ལྟའི་བར་དུ་གནས་བསྡད་ཡོད་རེད་པ། འདི་ཚོའི་རྩ་ནས་གུན་གསབ་དགོས་ཡོད་ཅེས་བཤད། ཁྲིམས་ཁང་ལ་ཡང་ཞུ་གཏུག་བྱས། ཁྲིམས་ཁང་གིས་ཁྲིམས་ཐག་བཅད་རྗེས། མི་དེ་ཚོ་ཁག་མི་འདུག་དངོས་གནས་ཉི་ཧོང་གི་བཟོ་ཚོང་ལས་ཁང་དེ་ཚོས་བེད་དེ་མི་དེ་ཚོ་བཤུ་གཞོག་དང་གཉའ་གནོན་དང་བཙན་གཡེམ་དང་འདི་བཏང་ཤག་དེ་འདྲས་སོང་ཙང་གུན་གསབ་སྤྲད་དགོས་འདུག་ཟེར་བྱས་ཏེ་ཁྲིམས་ཐག་བཅད་དགོས་རེད། ཁྲིམས་ཐག་བཅད་དུས་དང་པ། ཉི་ཧོང་གཞུང་གིས་ད་ཉི་ཧོང་གི་བཟོ་ཚོང་ལས་ཁང་དེ་ཚོས་གུན་གསབ་དངུལ་དེ་སྤྲད་ཆོག་མ་ཡོང། སྤྲད་ཆོག་མ་ཡོང་ཟེར་དེ་ཁོ་ཚོའི་རྒྱུ་མཚན་གཙོ་བོ་དེ་ཡིན་ན་དངུལ་གྱི་གཙོ་བོ་དེ་རེད་མི་འདུག་གཙོ་བོ་དེ་ཡིན་ན་ཁོ་ཚོའི་རྩ་འཛིན་གཅིག་གི་ཐོག་ནས་བཤད་ཀྱི་ཡོད་པ་འདྲ། ག་རེད་ཟེར་ན། གཅིག་སྟོང་དགུ་བརྒྱ་དྲུག་ཅུ་རེ་ལྔའི་ལོར་ལ་ཡང་ཉི་ཧོང་དང་ལྷོ་ཀོ་རི་ཡའི་བར་དུ་ལ་ལ་ཡང་ཕྱི་འབྲེལ་འབྲེལ་བ་དངོས་སུ་བཙུགས་རྗེས་ལོ་རྒྱུས་ཀྱི་གནད་དོན་དེ་ཐག་གཅོད་བྱེད་ཀྱི་ཡིན་ཞེས་བཤད་པའི་སྐབས་དེ་ཡིན་ན། རྒྱལ་ཁབ་དེ་གཉིས་ཀྱི་མོས་མཐུན་བྱས་བྱས་ཉི་ཧོང་གིས་ལྷོ་ཀོ་རི་ཡ་ལ་ཡང་དངུལ་ཕོན་ཆེན་པོ་ཞེ་པོ་ཅིག་ད་སྔས་མ་བཙན་འཛུལ་བྱས་པ་དང་མི་སེར་སྤེལ་ཡུལ་བྱས་པའི་གུན་གསབ་ཀྱི་དངུལ་ཆེན་པོ་ཞེ་པོ་ཅིག་ལྷོ་ཀོ་རི་ཡར་སྤྲད་བཞག་དེ་སྤྲད་པའི་སྐབས་དེར་ལྷོ་ཀོ་རི་ཡས་ད་དངུལ་འདི་གའི་སྟེང་ཕ་གིའི་དངོས་གནས་དཀའ་ངལ་མྱངས་མཁན་གྱི་མི་སྒེར་དེ་ཚོ་ལ་སྤྲད་མི་འདུག་མ་སྤྲད་བྱས། འདིའི་སྐབས་དེ་ཡིན་ན་ལྷོ་ཀོ་རི་ཡས་དངུལ་དེ་ཡིན་ན་ཁོ་ཚོའི་དམིགས་བསལ་གྱི་ཐེབས་རྩ་ཞིག་བཙུགས། ཐེབས་རྩ་དེ་ཡིན་ན་ཀོ་རི་ཡའི་གི་དཔལ་འབྱོར་ཡར་རྒྱས་གཏང་ཡག་གི་ཆེད་དུ་བེད་སྤྱོད་བཏང་བྱས། ད་དེའི་ནང་དངུལ་དེ་ཚོ་མང་པོ་ཞེ་པོ་ཅིག་ཡིན་ལྷོ་ཀོ་རི་ཡའི་གི་དེ་རིང་ཁ་སང་བཟོ་ཚོང་ལས་ཁང་སྐད་གྲགས་ཆེན་པོ་འདི་སེམ་སང་ཅི་ཆེ་སི་ནི་དོང་འདི་ཚོ་ཡིན་ན་དང་པོ་དང་པོ་འགོ་བཙུགས་དུས་ཀྱི་རྨང་གཞིའི་མ་རྩ་དེ་ཚོ་མང་པོ་གཅིག་ལ་ཡར་བེད་སྤྱོད་བཏང་བྱས། སྤྲད་ཡོད་ས་རེད། དེ་འདྲས་སོང་ཙང་ཉི་ཧོང་གཞུང་གིས་ཟེར་ན་དཀའ་ངལ་དེ་ཡིན་ན་སྔས་མ་ནས་སེལ་ཚར་བ་རེད་དྲུག་ཅུ་རེ་ལྔའི་ལོ་ལ་ཡང་ཉི་ཧོང་གཞུང་རང་གིས་དངུལ་དེ་རྩིས་སྤྲད་རྗེས་ཡིན་ན་གུན་གསབ་བྱས་ཚར་བ་རེད། ད་དེ་རིང་ཁ་སང་ཡིན་ན་ལྷོ་ཀོ་རི་ཡའི་ནང་ལོག་མི་སྒེར་དེ་དག་གིས་ཁྲིམས་ཁང་ཕྱིན་བྱས་དེ་དངུལ་འཁྱེར་ཞུ་ས་ཡང་ཡོད་མ་རེད་ཞེས་བཤད། ད་དེ་ལབ་དུས་ལྷོ་ཀོ་རི་ཡའི་ཁྲིམས་ཁང་གིས་ཁྲིམས་ཐག་བཅད་པ་དེ་ལ་ཡང་ཉི་ཧོང་གི་བཟོ་ཚོང་ལས་ཁང་གིས་བརྩི་འཇོག་མ་བྱས་གོ་དུས་ཨ་ཉི་ཧོང་དང་ལྷོ་ཀོ་རི་ཡའི་བར་ལ་ལ་ཡ་འབྲེལ་བ་སྡུག་རུ་སྡུག་རུ་ཕྱིན། ལྷག་པར་དུ་ལྷོ་ཀོ་རི་ཡའི་ནང་ལོག་ལ་ཡང། ཆབ་སྲིད་པ་མང་པོ་གཅིག་གིས་ཉི་ཧོང་གི་འཁོན་འཛིན་ཚོར་བ་དེ་བེད་སྤྱོད་བཏང་རྗེས་མི་མང་ནང་ལོག་ཁོང་ཁྲོ་བསླང་ཡག་དང་མེ་ལྕེ་འབར་ཡག་དང་དེ་འདྲ་བྱས་བྱས་ཡིན་ན་ད་ཁོང་ཚོའི་ཆབ་སྲིད་ཀྱི་འདི་གལ་ཆེན་པོ་ཞིག་ཆགས་བྱས་བསྡད་རྗེས་ད་ལྟ་བར་དུ་ལྷོ་ཀོ་རི་ཡའི་ནང་ལོག་འགོ་ཁྲིད་དེ་ཚོས་ཉི་ཧོང་དང་འབྲེལ་བ་ཡག་པོ་བཟོ་དགོས་བསམས་ན་ཡང་ད་མི་མང་ནང་ལོག་ཉི་ཧོང་ལ་ཡ་ད་འཁོན་འཛིན་འདི་ག་ཡོད་དུས་ཙང་འབྲེལ་བ་བཟོ་མ་ཐུབ་བྱས་ལྷག་བྱས་བསྡད་པ་རེད། ཟླ་ཉིན་ལྷོ་ཀོ་རི་ཡའི་སྲིད་འཛིན་འོས་འདེམས་ནང་ལོགས་ལ་ཡང་ད་ལྟའི་སྲིད་འཛིན་ཡུང་སུ་ཡུལ་ལ་ཡང་རྒྱལ་ཁ་ཐོབ་པའི་རྗེས་ལ་ཡང་ཁོ་རང་དངོས་གནས་ཞེ་དྲག་གི་བློ་སྟོབས་ཆེན་པོས་མི་དམིགས་བསལ་ཞེ་པོ་ཅིག་རེད་འདུག་ག་འདི་འདྲ་སོང་ཙང་ཁོ་རང་བལྟས་པ་ཡིན་ན། ཨ་དེ་རིང་ཁ་སང་ད་ལྷོ་ཀོ་རི་ཡས་ཉི་ཧོང་དང་ཉེ་པོ་བྱེད་ཡག་དེ་ནི་ཞེ་པོ་ཅིག་གལ་ཆེན་པོ་རེད་བཞག་ག་རེ་ཟེར་ན་ཁོ་ཚོ་ཐུན་མོང་གི་དགྲ་བོ་ཆེན་པོ་གཅིག་གཉིས་ཡོད་རེད་གཅིག་གིས་ནི་བྱང་ཀོ་རི་ཡ་གཅིག་གིས་ནི་རྒྱ་ནག་རེད་ད་ཡིན་ན་འབྲེལ་བ་བྱེད་དགོས་དུས་ཙམ་པ་ད་ལྟའི་ལོ་རྒྱུས་ཀྱི་དོན་རྐྱེན་དེ་ཚོར་བརྟེན་ཅིང་འབྲེལ་བ་ཡག་པོ་ཞིག་བཙུགས་ཐུབ་ཀྱི་ཡོད་མ་རེད་འདི་འདྲ་སོང་ཙང་ཁོ་རང་གིས་ཐག་གཅོད་བྱས་རྗེས། ཨ་ནི་ལྷོ་ཀོ་རི་ཡའི་ནང་ལོགས་ལ་ཡ་ད་ཁྲིམས་ཁང་ཕྱིན་རྗེས། ཉི་ཧོང་ནས་གུན་གསབ་དགོས་ཡོད་ཟེར་མཁན་དེ་ག་ལ་ཡོད་རེད་པ། འདིའི་གུན་གསབ་དེ་ཡིན་ན་ལྷོ་ཀོ་རི་ཡའི་གཞུང་གིས་སྤྲད་ཀྱི་ཡིན། ག་རེ་ཟེར་ན་ད་རྒྱུ་མཚན་བྱས་པ་ཡིན་ན་དེ་འདི་བདེན་པ་ཅིག་རེད་བསམ་པ་འདུག་ག་རེ་ཟེར་ན་ལྷོ་ཀོ་རི་ཡའི་གཞུང་གིས་ཡིན་ན་ཉི་ཧོང་རྩ་ནས་དངུལ་དྲུག་ཅུ་རེ་ལྔའི་ལོར་ལེན་ཚར་བ་རེད། དེ་འདྲ་སོང་ཙང་ལྷོ་ཀོ་རི་ཡའི་གཞུང་གིས་ཐེབས་རྩ་ཞིག་བཙུགས། ཐེབས་རྩ་འདིའི་དངུལ་འདི་ནས་ཡིན་ན་ཨ་ལྷོ་ཀོ་རི་ཡའི་ནང་ལོགས་ཀྱི་ཁྲིམས་ཁང་ཕྱིན་རྗེས་མི་སྒེར་གྱི་ཉི་ཧོང་གི་གུན་གསབ་དགོས་ཡོད་ཟེར་མཁན་དེ་ག་འདི་གང་ག་ལོག་དངུལ་འདི་སྤྲད་ཀྱི་ཡིན། ད་འདི་བྱེད་དུས་ཙམ་པ་ཁོ་ལོ་རྒྱུས་དཀའ་ངལ་དེ་ག་འདི་ཐག་གཅོད་དགོས་རེད་པ། གཅོད་བྱས་ཡིན་ན་ཁོ་རང་ཕར་ཉི་ཧོང་ལ་ཕྱིན་ཉི་ཧོང་གི་སྲིད་བློན་དང་ཐུག་བྱས་ཡིན་ན་ལྷོ་ཀོ་རི་ཡ་དང་ཉི་ཧོང་བར་ལ་འབྲེལ་བ་ཡར་བཏང་ད་འདིའི་སྔོན་ལ་ཡང་ཉི་ཧོང་གི་གནད་དོན་འདིའི་རྐྱེན་པས་ལྷོ་ཀོ་རི་ཡ་ལ་དཔལ་འབྱོར་ཉེས་ཆད་དང་འདི་མང་པོ་སྤྲད་པ་འདི་ག་འདི་གང་ག་མེད་པ་བཟོས་ལྷོ་ཀོ་རི་ཡ་དང་ཉི་ཧོང་གི་འབྲེལ་བ་འདི་གློ་བུར་ཐོལ་རྒྱག་ལ་ཡང་ཡར་ཞེ་པོ་ཕྱིན་པ་རེད། འདི་ཕྱིན་པ་འདི་ད་ལྷོ་ཀོ་རི་ཡའི་ནང་ལོགས་ལ་ད་དེ་རིང་ཁ་སང་རྙོག་དྲ་ཞེ་པོ་ཅིག་འདུག་ག་རེ་ཟེར་ན། ལྷོ་ཀོ་རི་ཡའི་མི་མང་ཚོས་ཉི་ཧོང་ལ་ད་དུང་མ་དགའ་མཁན་དེ་ཤུགས་ཆེན་པོ་ཞེ་པོ་ཅིག་ཡོད་ཙང། དེ་རིང་ཁ་སང་ཡིན་ན་སྲིད་འཛིན། ཡུང་སོག་ཡུལ་གྱི་བྱེད་སྟངས་འདི་ལ་མོས་མཐུན་བྱེད་མཁན་དེ་ནི་བརྒྱ་ཆ་སུམ་ཅུ་ཙམ་ལས་མེད་པ་འདྲ། ཡིན་ནའི་ཡང་རྒྱ་ཆེ་ས་ནས་བཤད་པ་ཡིན་ན་ལྷོ་ཀོ་རི་ཡ་དང་ཉི་ཧོང་ཁོ་གཉིས་བར་དུ་ལ་དཀའ་ངལ་དེ་སེལ་བྱས་འབྲེལ་བ་རྒྱུན་ལྡན་ཆགས་དུས་ཙམ་པ། ད་ལྟ་བར་དུ་ག་རེ་ཟེར་ན། ཨ་མི་རི་ཀ་དང་ཉི་ཧོང་ཉེ་པོ་ཞེ་པོ་ཅིག་རེད་ཨ་མི་རི་ཀ་དང་ལྷོ་ཀོ་རི་ཡ་ཉེ་པོ་ཞེ་པོ་ཅིག་རེད་འདི་འདྲ་ཡིན་དུས་ཙམ་པ་ཁོང་དམག་གི་ཐོག་ནས་བཤད་པ་ཡིན་ནའི་དཀའ་ངལ་དེ་ག་རེ་འདུག་ཟེར་ན་ད་ལྟ་བར་དུ་བྱང་ཀོ་རི་ཡས་མེ་ཤུགས་གོ་མཚོན་ཞིག་བརྒྱབ་ཡིན་ན། དང་པོ་དེ་ཕལ་ཆེར་ལྷོ་ཀོ་རི་ཡས་ཤེས་ཀྱི་རེད་པ་ད་མེ་ཤུགས་གོ་མཚོན་དེ་བརྒྱབ་སོང་ཟེར་རྗེས་ལྷོ་ཀོ་རི་ཡས་ལམ་སང་ཉི་ཧོང་ལ་ཡང་བརྡ་ལན་གཏོང་ཡག་ཡོད་མ་རེད་ཁ་སང་ཁོ་གཉིས་བར་དུ་ལ་ཡང་དམག་དོན་གྱི་འབྲེལ་བ་དེ་ཡོད་མ་རེད་དེ་འདྲ་སོང་ཙང་ལྷོ་ཀོ་རི་ཡས་ཨ་མི་རི་ཀ་ལབ་ཨ་མི་རི་ཀས་ཉི་ཧོང་ལབ། ཡང་ཉི་ཧོང་གིས་གཅིག་དམག་དོན་སྐོར་གྱི་གནས་ཚུལ་གལ་ཆེ་ཤེས་སོང་ན་ཉི་ཧོང་གིས་ཨ་མི་རི་ཀ་ལབ་ཨ་མི་རི་ཀས་ལྷོ་ཀོ་རི་ཡ་ལབ་གི་ཡོད་ས་རེད་བྱས་ཙང་ད་དེ་འདྲའི་དཀའ་ངལ་ཆེན་པོ་ཅིག་ད་རིང་སེལ་བྱས་ཡིན་ན་ད་ད་ནས་འགོ་ཚུགས་རྗེས་ལྷོ་ཀོ་རི་ཡ་དང་ཉི་ཧོང་བར་དུ་ལ་ཅིག་དམག་དོན་གྱི་གལ་ཆེའི་གནས་ཚུལ་འདི་ཛ་དྲག་འདི་བྱུང་བ་ཡིན་ན་ལམ་སང་ཐུན་མོང་ཐོག་ལ་ཡང་གྲོས་མཐུན་བྱེད་ཡག་དང་ཕན་ཚུན་བསམ་ཚུལ་བརྗེ་ལེན་བྱེད་ཡག་དེ་ཚོ་བྱེད་ཀྱི་ཡིན། ད་ཡིན་ནའི་ཡང་ཨ་ད་རྒྱལ་ཁབ་གསུམ་པོ་འདིའི་གྲོས་མཐུན་དེ་དམག་དོན་གྱི་སྤྱི་ཆིངས་སྒྲིག་འཛུགས་དཔེར་ན་ཆ་བཞག་ན་ནེ་ཐོ་ཨ་ད་ནུབ་བྱང་རྒྱ་མཚོ་ཆེན་མོའི་སྤྱི་ཆིངས་སྒྲིག་འཛུགས་ཟེར་ཡོད་རེད་དེ་ཚོ་ནང་བཞིན་རེད་མི་འདུག་ད་ནུབ་བྱང་རྒྱ་མཚོ་ཆེན་མོའི་སྤྱི་ཆིངས་སྒྲིག་འཛུགས་ཟེར་མཁན་དེ་ཕར་ཡུ་རོབ་ཏུ་ཡ་རྒྱལ་ཁབ་སུམ་ཅུ་སོ་གཅིག་གི་མཉམ་རུབ་གྱི་ཚོགས་པ་ཅིག་རེད་པ་དེའི་ནང་ལོགས་ལ་ཡ་ཁོང་ཚོའི་དོན་ཚན་ལྔ་པ་དེ་གལ་ཆེན་པོ་ཞེ་པོ་ཅིག་རེད་དམག་དོན་གྱི་སྤྱི་ཆིངས་སྒྲིག་འཛུགས་འདིའི་ནང་ཡོད་པའི་ཚོགས་མི་རྒྱལ་ཁབ་སུ་འདྲ་གཅིག་ལ་ཡ་རྒྱལ་ཁབ་གཞན་པ་གཅིག་གིས་བཙན་འཛུལ་བྱས་སོང་ན་རྒྱལ་ཁབ་དེ་གའི་དེའི་མཉམ་རུབ་ཐོག་ནས་འདི་ལ་ཕར་རྒོལ་བྱེད་ཀྱི་ཡིན་ཟེར་བྱས་དམག་ཐོག་ནས་རང་དམག་འདི་ནང་ཞུགས་ཀྱི་ཡིན་ཟེར་བྲིས་ཡོད་རེད་ད་ད་རིང་ཉི་ཧོང་དང་ཨ་མི་རི་ཀ་དང་ལྷོ་ཀོ་རི་ཡའི་བར་ད་ལམ་གྱི་གྲོས་མཐུན་འདི་ནང་ལོགས་ལ་ཡ། གལ་སྲིད་རྒྱལ་ཁབ་སུ་འདྲ་གཅིག་ལ་ཡ། རྒྱལ་ཁབ་གཞན་པ་གཅིག་གིས་དམག་གི་འཇིགས་སྐུལ་བྱེད་ཡ་དང་ཡང་ན་དམག་གི་བཙན་འཛུལ་བྱེད་ཡ་བྱུང་བ་ཡིན་ན་རྒྱལ་ཁབ་གསུམ་གྱི་འགོ་ཁྲིད་ཚོས་མཉམ་རུབ་ཐོག་ནས་གྲོས་མོལ་བྱས་བྱས་ག་འདྲ་ཟེར་བྱས་འདི་ལ་གདོང་ལེན་བྱེད་དགོས་མེད་སྐོར་ལ་ཡ་གྲོས་མོལ་བྱེད་ཀྱི་ཡིན་ད་ལམ་སང་དམག་དམག་ཐོག་ནས་ལམ་སང་ཞུགས་བྱས་ཡིན་ན་རྒྱབ་སྐྱོར་བྱེད་ཡ་དེ་འདི་འདྲས་ཡོད་མ་རེད་འདི་འདྲས་སོང་ཙང་ཁོ་གྲོས་མཐུན་འདི་ནུབ་བྱང་རྒྱ་མཚོ་ཆེན་མོའི་སྤྱི་ཆིངས་སྒྲིག་འཛུགས་ནང་བཞིན་དེ་རེད་མི་འདུག་དེ་ལས་ཡིན་ན་ལས་ད་རིང་གི་གྲོས་མོལ་དེ་བརྒྱུད་བྱས། དེ་འདྲའི་དོན་དག་གལ་ཆེ་ཤོས་ཡོང་དུས་བཞག་པ་ཅིག་ག་རེ་འདུག་ཟེར་ན་ད་ལོ་ནས་འགོ་བཙུགས་བྱས་ཡིན་ལོ་ལྟར་བྱས་རྒྱལ་ཁབ་གསུམ་པོ་དེའི་དབུ་ཁྲིད་མཉམ་འཛོམས་བྱས་བྱས་ད་རིང་གི་ཚོགས་འདུ་དེ་ནང་བཞིན་ཅིག་ལོ་རྟག་པར་ཞིག་ཚོགས་ཀྱི་ཡིན་ད་འདི་ཟེར་དུས་ཙམ་པ་མ་འོངས་པར་ད་རྒྱལ་ཁབ་དེ་ག་གསུམ་ཚང་མ་དམངས་གཙོའི་རྒྱལ་ཁབ་སོང་ཙང་མ་འོངས་པར་འགོ་ཁྲིད་ག་འདྲ་འབྱུང་གི་ཡོད་མེད་ཏན་ཏན་ཡོད་མ་རེད་བ་ད་འགོ་ཁྲིད་ག་འདྲ་བྱུང་པ་ཡིན་ནའི་ཅིག་ད་དམིགས་བསལ་གནས་ཚུལ་གལ་ཆེན་པོ་ཞེ་པོ་དེ་འདྲ་མ་བྱུང་པ་ཡིན་ན་ད་རིང་ཁོང་ཚོ་རྒྱལ་ཁབ་དེ་གའི་གསུམ་གྱི་འགོ་ཁྲིད་དེ་གའི་དུ་འཛོམས་འཛོམས་ཀྱིས་བྱེད་དགོས་ཀྱི་ཡོད་རེད། འདི་བྱེད་དུས་ཙམ་པ་འབྲེལ་བ་དེ་ད་ལྟ་བཙུགས་ཐུབ་པ་མ་ཟད་རྒྱུན་ལྡན་བྱས་རྗེས་ད་རྒྱུན་རིང་པོ་བྱས་ཁོ་ནུས་པ་སྟོན་ཡག། འབད་བརྩོན་བྱེད་ཡག་དེ་ཡིན་ན་ད་རིང་གི་ད་དོན་འབྲས་རེ་ཞིག་མ་གསུངས་ནས་ཆེ་ཤོས་ཅིག་ཆགས་ཡས་ཡོད་ས་རེད། ཡང་དམག་དོན་དང་དེ་ཚོ་ཚང་མ་གཡུག་བཞག་དཔལ་འབྱོར་གཅིག་པོའི་ཐོག་ནས་བཤད་པ་ཡིན་ན་ལས་ད་རིང་གི་ལྷན་འཛོམས་འདི་གལ་ཆེན་པོ་རེད་བཞག། ག་རེ་ཟེར་ན་ཨ་མེ་རི་ཁའི་དར་རྒྱས་སུ་འཛམ་གླིང་ནང་ལོགས་ཀྱི་དཔལ་འབྱོར་སྟོབས་ཆེ་ཤོས་ཨང་དང་པོ་ཆགས་བསྡད་པ་རེད་འཛམ་གླིང་ནང་ལ་ཡང་ཉི་ཧོང་ཡིན་ན་ཨང་གསུམ་པ་དེ་རེད་ལྷོ་ཀོ་རི་ཡ་ཨང་བཅུ་པ་ཆགས་བསྡད་པ་རེད། རྒྱལ་ཁབ་འདི་ག་གསུམ་གྱི་དཔལ་འབྱོར་བསྡོམས་འབོར་དེ་ཡིན་ན་འཛམ་བུ་གླིང་ཁྱོན་ཡོངས་ཀྱི་དཔལ་འབྱོར་བསྡོམས་འབོར་གྱི་བརྒྱ་ཆ་སུམ་ཅུ་སོ་གཅིག་ཙམ་ཆགས་ཀྱི་ཡོད་རེད་བྱས་ཙང་ད་དབུ་ཁྲིད་འདི་ག་གསུམ་པོ་མཉམ་དུ་འཛོམས་བྱས་ལྷན་འཛོམས་བྱས་བྱས་གྲོས་མཐུན་བཞག་ཐུན་མོང་གི་གསལ་བསྒྲགས་སྤེལ་ཙང་ཁོ་རང་དཔལ་འབྱོར་རང་གི་ཐོག་ནས་བཤད་པ་ཡིན་ན་ལས་ཞེ་དྲག་གི་ད་དོན་སྙིང་ཆེན་པོ་ཡིན་པ་འདྲ། ད་ད་རིང་འདི་ཡང་ཨ་མེ་རི་ཁ་དང། ལྷོ་ཀོ་རི་ཡ་ཉི་ཧོང་གི་ཆེས་མཐོའི་དབུ་ཁྲིད་དེ་གའི་ལྷན་འཛོམས་བྱས་རྗེས་གྲོས་མཐུན་བཞག་ཡག་གི་དམིགས་ཡུལ་གཙོ་བོ་དང་དམིགས་འབེན་གཙོ་བོ་དེ་ད་ག་འདྲ་འགྲེལ་བཤད་ག་འདྲ་བརྒྱབ་ནའི་མ་བརྒྱབ་ནའི་གཙོ་བོ་དེ་ནི་རྒྱ་ནག་ཆགས་བསྡད་ཡོད་རེད། དེ་འདྲའི་ཅིག་གི་གནས་ཚུལ་བྱུང་ཡག་གི་རྒྱུ་རྐྱེན་དེའི་གཙོ་བོ་དེ་ནི་རྒྱ་ནག་ཆགས་བསྡད་ཡོད་རེད། ཨ་རྒྱ་ནག་ངོས་ནས་བཤད་པ་ཡིན་ན་ལས་ད་རིང་དེ་ནི་གལ་ཆེན་པོ་ཞེ་པོ་ཆགས་བཞག་མ་ཚང་རྒྱ་ནག་དང་ཁྱིམ་མཚེས་རྒྱལ་ཁབ་འགའ་ལ་མ་ག་དང་དེ་འདྲས་བྱས་པའི་གནས་ཚུལ་མང་པོ་ཡོད་རེད་ལས་ཡིན་ནའི་ལས་ད་ལྟ་བར་དུ་རྒྱ་ནག་ངོས་ནས་བཤད་པ་ཡིན་ན་ད། རྒྱ་ནག་དང་ཉི་ཧོང་གི་འབྲེལ་བ་དེ་ད་ལྟ་སྔ་མ་ནས་དཀའ་ངལ་ཞིབ་འཇུག་རེད། ལྷོ་ཀོ་རི་ཡའི་དེ་འབྲེལ་བ་དེ་ཡིན་ན་མཚམས་མཚམས་འོ་ཙམ་རེད་མཚམས་མཚམས་སྡུག་རུ་ཕྱིན་དེ་འདྲས་མང་པོ་བྱེད་ཀྱི་ཡོད་རེད་ད་ཡིན་ནའི་རྒྱ་ནག་ངོས་ནས་སེམས་པ་ལྷོད་ལྷོད་བྱེད་ཡག་ཅིག་ལྷོ་ཀོ་རི་ཡ་དང་ཉི་ཧོང་འཆམ་གྱི་མེད་བསམ་ཚར་རྗེས་ད་སྤྱིར་བཏང་བྱས་པ་ཡིན་ན་མི་རིགས་གཅིག་ན་དགྲ་གཉིས་ཡོད་པ་ཡིན་ན་དགྲ་དེ་གཉིས་འཆམ་པོ་ཡོད་པ་ཡིན་ན་ཞེ་དྲག་ཉེན་ཁ་ཆེན་པོ་རེད་ཡིན་ན་ལས་དགྲ་དེ་གཉིས་ཁོ་རང་གཉིས་འཆམ་པོ་མེད་པ་ཡིན་ན་ད་དེ་ཡང་སོ་སོའི་ངོས་ནས་བྱས་ན་གཅིག་སེམས་ཆགས་སར་གཅིག་ཆགས་བསྡད་ཡོད་རེད། ད་ཡིན་ན་ལས་ད་རིང་འདི་ཨ་མི་རི་ཀས་འབད་བརྩོན་བྱས་པ་དང་དེ་འདྲས་ཀྱི་རྒྱུ་རྐྱེན་མང་པོ་ཅིག་ལ་བརྟེན་བྱས་ཡིན་ན། ལྷོ་ཀོ་རི་ཡ་དང་ཉི་ཧོང་དང་མཉམ་རུབ་ཀྱིས་གྲོས་མཐུན་བཞག་པ་རེད་དེ་རྒྱ་ནག་ངོས་ནས་བཤད་ན་དངོས་གནས་རྔམ་དྲག་ཆེ་མདོག་ཁ་པོ་ཞེ་པོ་ཅིག་ལ་ངོས་ལེན་བྱེད་དགོས་ཡག་ཅིག་ཆགས་ཡོད་རེད་ཟེར་བྱས་མདོག་པ་རྒྱལ་སྤྱིའི་དམག་དོན་དང་དེ་འདྲའི་སྐོར་ལ་ཡང་ཞིབ་འཇུག་བྱེད་མཁན་མང་ཆེ་གིས་ངོས་འཛིན་དེ་བྱེད་ཀྱི་འདུག། ད་དེ་འདྲས་ཡོང་དགོས་ཡག་གི་རྒྱུ་མཚན་དེ་བསམ་བློ་བཏང་པའི་སྐབས་དེ་ད་ད་གིན་ངས་ཞུ་ཡག་གི་གཅིག་གི་ལྷོ་ཀོ་རི་ཡའི་སྲིད་འཛིན་གྱི་ལོ་རྒྱུས་ཀྱི་དཀའ་ངལ་སེལ་བ་དང་དེ་འདྲས་མང་པོ་ཅིག་ད་རྒྱུ་མཚན་མང་པོ་བཤད་སོང་ང་རྒྱུ་མཚན་དེ་ཚོ་ད་གལ་ཆེན་པོ་རེད་དེ་ལས་ཡིན་ན་ལས་དེ་ལས་གལ་ཆེ་བ་གཅིག་བྱེད་དུས་ཙམ་པ་ངས་དེ་བསམ་གི་འདུག་དེ་རིང་ཁ་སང་རྒྱ་ནག་གི་དཔལ་འབྱོར་ལ་ཡང་དཀའ་ངལ་མང་པོ་ཞིག་འཕྲད་བྱས་ད་དེ་རིང་ཁ་སང་གནས་ཚུལ་ཆེན་པོ་ཞེ་དྲག་ད་ཉི་མ་གཅིག་ལ་གཉིས་གསུམ་དེ་འདྲས་ཐོན་ཡོང་གི་འདུག་ཐོན་པའི་སྐབས་དེ་ཡིན་ན། དཔལ་འབྱོར་རིག་པ་དང་དེ་ཚོ་མཁས་པ་དེ་ཚོས་ཞིབ་འཇུག་བྱེད་དུས་ཙམ་པ་རྒྱུ་རྐྱེན་དེ་ཡིན་དགོས་རེད་རྒྱུ་རྐྱེན་ཕ་གི་ཡིན་དགོས་རེད་ཁོ་ཚོས་ཞིབ་འཇུག་མང་པོ་བྱེད་ཀྱི་རེད་ཡིན་ནའི་མཐའ་མ་དེ་ག་དུས་ཡིན་ནའི་ལས་ཐུག་ས་གཙོ་བོ་དེ་ཞི་ཅིན་ཕིང་གིས་འདས་པའི་ལོ་བཅུའི་རིང་རྒྱ་ནག་ནང་ལོགས་འཛིན་པའི་སྲིད་ཇུས་དེ་ཚོར་ཐུག་འགྲོ་གི་འདུག་དང། ད་ག་ནང་བཞིན་ཞིག་རྒྱལ་སྤྱིའི་ཐོག་ལ་ཡང་འགྱུར་ལྡོག་མང་པོ་ཞིག་འགྲོ་གི་ཡོད་རེད་དེ་ཚོའི་བར་དུ་ཡིན་ན་ད་རེས་དེར་ཡང་ལྷོ་ཀོ་རི་ཡ་དང་ཉི་ཧོང་མཉམ་རུབ་བྱས་བྱས་ཡིན་ན་ཨ་མི་རི་ཀ་དང་མཉམ་དུ་བྱས་བྱས་ཡིན་ན་མཐུན་གྲོགས་ཀྱི་གྲོས་མཐུན་དེ་འདྲས་བཞག་ལྷན་འཛོམས་དེ་འདྲས་བྱེད་ཐུབ་ཡག་གི་རྒྱུ་མཚན་ཡང་གཙོ་བོ་གལ་ཆེ་ཤོས་དེ་མཐའ་མ་དེ་ཐུག་ས་དེ་ཡིན་ན་ད་ཞི་ཅིན་ཕིང་གིས་འདས་པའི་ལོ་བཅུ་ནང་ལོགས་ལ་ཡང་རྒྱ་ནག་གི་ཕྱི་འབྲེལ་སྲིད་བྱུས་དེ་ལ་ཡང་རྩ་བའི་ཐོག་ནས་འགྱུར་ལྡོག་ཞེ་པོ་ཅིག་བཏང་བྱས་དེའི་སྔོན་ལ་ཡང་ཏེང་ཞའོ་ཕིང་གིས་ཅིག་ཡོད་རེད་རྒྱ་ནག་གི་དེ་གའི་དངོས་གནས་ཀྱི་རྒྱ་ནག་གི་ཤེད་མོ་དེ་གའི་དེ་མར་སྦས་བྱས་ཨ་ནི་ག་ལི་ག་ལི་ད་སེམས་ཆུང་རེ་བྱེད་མདོག་མདོག་བྱས་བྱས་ཡིན་ན་རྒྱ་ནག་མུ་མཐུད་ཡིན་ན་ཡར་རྒྱས་གཏོང་ས་ཅིག་གི་སྲིད་ཇུས་ཅིག་ཡོད་པ། འདི་རྦད་དེ་གཡུག་བཞག་བྱས། རྒྱ་ནག་གི་སྟོབས་ཤུགས་དང་དམག་དང་དེ་ཚོ་གང་ག་ལོག་དཔེ་རྒྱ་སྐྱེད་བཏང་བྱས་གཡས་གཡོན་གང་ག་ལོག་ལ་འཇིགས་སྐྲག་སྐུལ་ཡག་དང་དེ་འདྲས་མང་པོ་ཞེ་པོ་བྱས་པའི་རྐྱེན་གྱིས་མཐའ་མ་དེ་ཡི་སྟོབས་ཤུགས་ཆེན་པོ་ཡོད་པའི་ཁྱིམ་མཚེས་དགྲ་གཉིས་ཡོད་རེད་དེ་གཉིས་གཉིས་ཕར་ཚུར་ལ་དེའི་སྔོན་ལ་ཡང་དགྲ་རེད་དེ་ལས་ད་ཁོ་གཉིས་གཉིས་གཉིས་གཙང་བྱས་པ་ནི་འཆམ་པོར་བཟོས་སོང་ཨ་དེ་འདྲས་བྱས་སོང་པ་ད་ད་རེས་འདི་ག་དེ་བྱུང་རྐྱེན་དེ་ག་ཚང་མ་ལོག་ཡིན་ན་དཔལ་འབྱོར་ཐོག་ལ་ཡིན་མིན་ན། ཞི་ཅིན་ཕིང་གིས་རྒྱ་ནག་རྒྱལ་ནང་འཛིན་པའི་སྲིད་བྱུས་དང་ཕྱི་རྒྱལ་འཛིན་པའི་སྲིད་བྱུས་ཀྱིས་དཔལ་འབྱོར་གྱི་གནས་སྟངས་དེ་གར་ཆགས་ཡག་གི་རྒྱུ་མཚན་གཙོ་བོ་དེ་རེད་ད་ག་ནང་བཞིན་ད་རྒྱལ་སྤྱིའི་ཐོག་ལ་ཡིན་ནའི་ཁྱིམ་མཚེས་རྒྱལ་ཁབ་དེ་ག་དེ་མང་པོ་གཅིག་ད་ལྟ་ཨ་ཉི་ཧོང་དང་ལྷོ་ཀོ་རི་ཡ་འཆམ་པོ་བྱས་པ་གཅིག་པོ་མ་རེད་ད་དེ་རིང་ཁ་སང་ཕི་ལི་པིན་ལ་འགྱུར་ལྡོག་ཞེ་དྲག་འགྲོ་གི་འདུག་དང་ཕི་ལི་པིན་དེའི་སྔོན་ལ་ཡང་རྒྱ་ནག་དང་འཆམ་པོ་བཟོས་བྱས་ཨ་མི་རི་ཀ་སྐྱོན་བརྗོད་བྱས་མང་པོ་ཅིག་རེད་དེ་ལས་ཡང་རྒྱ་ནག་དང་འབྲེལ་བ་སྡུག་རུ་སྡུག་རུ་ཕྱིན་ནས་ཨ་མི་རི་ཀ་དང་འབྲེལ་བ་ཉེ་རུ་ཉེ་རུ་འགྲོ་གི་འདུག་དང་ད་ད་ག་ནང་བཞིན་གྱི་ཡིན་ན་རྒྱ་ནག་ངོས་ནས་ཡིན་ནའི་དེ་གསལ་པོ་ཤེས་ཀྱི་ཡོད་རེད་དེ་འདྲ་སོང་ཙང་སང་ཉིན་ནས་འགོ་བཙུགས་བྱས་ལྷོ་ཨ་ཧྥེ་རི་ཁ་ལ་ཡང་ཚོགས་འདུ་ཚོགས་ཀྱི་ཡོད་རེད། རྒྱ་གར་བྱས་སྦར་ཟིལ་བྱས་ཨ་ཧྥེ་རི་ཁ་བྱས་ཨུ་རུ་སུ་བྱས་དེ་འདྲས་ཀྱི་རྒྱལ་ཁབ་ཁག་ཅིག་གི་ཚོགས་འདུ་ཚོགས་ཀྱི་འདུག་དང། རྒྱ་ནག་ངོས་ནས་བྱས་ན་དཔུང་སྒྲིལ་ཞིག་སྒྲིག་པའི་ཁུལ་རེད་ལ་རྒྱ་ནག་གིས་རྒྱ་སྐྱེད་བཏང་བྱས་རྒྱལ་ཁབ་མང་བ་ཅིག་དེ་ནང་ལ་ཡང་བསྡུ་རུབ་བྱེད་ཡག་གི་འདོད་པ་ཡོད་པ་འདྲ་དེ་ལས་ཡིན་ན་ལས་རྒྱ་གར་དང་སྦར་ཟིལ་དང་ལྷོ་ཨ་ཧྥེ་རི་ཁས་ངོ་རྒོལ་བྱེད་ཀྱི་ཡོད། བྱས་ཙང་ཀ་ད་རྒྱ་ནག་གི་ཕ་གི་མཐུན་གྲོགས་དེ་གཅིག་རུག་རུག་བྱེད་ཁུལ་བྱས་ན་ལས། དོན་དངོས་ཐོག་ལ་ད་ཐ་མ་དེ་ཉི་མ་གཅིག་དངོས་གནས་དམག་འཁྲུག་རེ་བྱུང་དཀའ་ངལ་ཆེན་པོ་རེ་བྱུང་བ་ཡིན་ན་ཨ་མི་རི་ཀའི་ཕྱོགས་ལངས་དགོས་དོ་རྒྱ་ནག་གི་ཕྱོགས་ལངས་དགོས་དོ་ཅེས་ཐག་རེ་བཅད་དགོས་ཀྱི་ཡོད་ན་ཚོད་དཔག་བྱས་ན་བྷར་ཛིལ་ཡིན་ནའི་རེད་རྒྱ་གར་ཡིན་ནའི་རེད་ལྷོ་ཨ་ཧྥི་རི་ཀ་ཡིན་ནའི་རེད་ཕལ་ཆེན་རྒྱ་ནག་དང་མཉམ་འབྲེལ་བྱེད་པ་ཁག་པོ་རེད་བསམ་གི་འདུག་ངས་བྱས་ན་བྱས་ཙང་བྱས་ན་རྒྱལ་ཁབ་དེ་གསུམ་ག་ལོག་གིས་ད་ལྟ་ཕ་གི་གཅིག་ཚོགས་ཁུལ་བྱས་མེད་ཤིང་ཐ་མ་དེ་ཡིན་ན་ཨ་མི་རི་ཀའི་ཕྱོགས་ལ་ལངས་མདོག་ཁ་པོ་རེད་བསམ་གི་འདུག་འདི་ཚོ་གང་ག་ཡོང་ཡག་གི་ད་རྒྱུ་མཚན་གཙོ་བོ་དེ་ཨ་ཞི་ཅིན་ཕིང་གིས་ད་ཕྱི་འབྲེལ་སྲིད་ཇུས་ཀྱི་གང་ད་ཐ་མའི